ང་རང་ཤིང་ཏོག་ནགས་ཚལ་ངོས་དང་ལྟེ་བ་ལ་ཧཱུྃ་ཡིག་གིས་མཚན་པ་དེ་ལས་རྡོ་རྗེ་ཕྲ་མོའི་གཟུགས་སྤྲོས་པས་དེ་དུ་བ་རྫུ་འཕྲུལ་མའི་འཕྲུལ་གྱིས་སངས་རྒྱས་དང་བྱང་ཆུབ་སེམས་དཔའ་དང་ཁྲོ་བོ་དང་རིག་མའི་ཚོགས་རྣམས་སྤྲོས་ཏེ་ཟས་གསོལ་བ་བྱེད་དོ་དེ་ལ་སྤྲུལ་པ་མང་པོ་ཞིག་སྤྲོས། ནམ་མཁའི་ཁམས་ཐམས་ཅད་ཏིལ་གྱི་གང་བུ་བཞིན་དུ་གང་ཟེར་ནམ་མཁའ་ཐམས་ཅད་དཔལ་ཏེ་གང་འདས་མཉེས་བྱེད་ཏིལ་གྱི་གང་བུ་བཞིན་དུ་གང་བ། ཟེར་བ། ཉི་མ་ལ་གནས་པས་སེམས་ཅན་རྣམས་སྨིན་པར་བྱེད་ཉི་མ་ལ་གནས་མཁན་ཀུན་རྡོ་རྗེ་དཔག་ཚད་དེ་རེད་ད་རེད་དོ་ཀོ་ཉི་མ་གཅིག་གང་དེ་ཡོད་རེད་བ། ཉི་མ་ལ་གནས་མཁན་ཀུན་རྡོ་རྗེ་དཔག་ཚད་དེ་རེད

ཐིམ་བྱེད་ཐ་དད་ན་གར་ཡོད་ལ་སོགས་ནས། འོ་དེ་ནས་རླུང་གི་དཀྱིལ་འཁོར་བྱས་ལ་ཁོ་གཡུལ་བཞག། ད་ཟླ་བའི་དཀྱིལ་འཁོར་བྱས་དེའི་སྟེང་དུ་ཉི་མའི་དཀྱིལ་འཁོར་བྱས་རྡོ་རྗེ་བྱས་གསུམ་ཡོད་རེད་བ། ད་ཡང་ཁོ་གསུམ་པོ་ཡང། ཁོ་རེ་ངོ་བོ་དང་མ་མཚུངས་ན་གཞན་དུ་འཁྱུད་ནས་ང་རང་ཚོ་གློག་བརྙན་བསྟན་པ་ནང་བཞིན་བྱས་ལམ་སང་བྱས་ནས་ད་ཡང་སྐྱོ་ཡང། རྡོ་རྗེ་གཅིག་གཅིག་ཞུགས་ས་ཡི་སོ་སོ་རྡོ་རྗེ་གཅིག་གཅིག་ལ་སྐྱེ་ས་ཡི་དུས་གཏན་འཇལ་བ་རེད་བ། འོ་དེ་སོ་སོའི་རེད་དེ་ཁྱོད་ཚོའི་ཚོད་རེད་འོ་ཁོ་སོ་ཡའི་གོ་ལ་དོན་དག་ལ། ཟླ་བ་ཉི་མ་རྡོ་རྗེ་ཧཱུྃ་དང་བཅས་པ་ཡོངས་སུ་གྱུར་པ་ལས། སྣ་ཚོགས་པད་མ་དང་ཉི་མ་དང། ཟླ་བའི་སྟེང་དུ། གསེར་བུ་རྟ་དབྱངས་གདན་གསར་པ་ཞེས་བཟོས་པ་དང། ཡོད་ས་དེ་ཁོ་རང་གང་རེད་གཞལ་ཡས་ཁང་གི་དཀྱིལ་བཏགས་དང་པོ་ན། སྣ་ཚོགས་པད་མ་ཟེར་ན་མེ་ཏོག་པད་མ་ཚོན་མདོག་འདྲ་མི་འདྲ་ཡོད་ཉེར་གཅིག་བྱས་རེད་པ། འོ་དེའི་སྟེང་དུ། ཉི་མའི་དཀྱིལ་འཁོར་ཞེས་རེད་པས། ཟླ་བའི་དཀྱིལ་འཁོར་ཡིན་པ་རེད་འོ་དེའི་སྟེང་དུ་ཟླ་བའི་དཀྱིལ་འཁོར་ངང་པ། གདན་སྟེང་གི་རང་བཞིན་བྱས་དེའི་སྟེང་དུ། ཉི་མའི་དཀྱིལ་འཁོར་ཞེས་བརྗོད་པ་བྱས་འོ་ད་ཉི་མའི་དཀྱིལ་འཁོར་དགོངས་པའི་ཁ་དོག་དྭངས་མ་ཧང་ལ་ལྡན་པ་ཡིན་པ་བྱས་འོ་ད་དེའི་སྟེང་དུ། ད། ཧཱུྃ་གི་ཐོབ་བྱ་དོན་ཡོད།